འདིས་སུ་མེ་ང་ཆེ་ཚུ་ལུ། འདིས་སུ་མེ་མེ་ཏོ་མ་དྲོ་མ་དྲོ་ཀན་ཆུའི་ང་ཆེ་ལུ་ནག་འདི་བའི་ཡུལ། ཤིང་འདིས་སུ་མ་དྲོ་བའི་ང་ཆེ་ལུ་ནག་འདི་བའི་ཡུལ། ཆུ་འདིས་སུ་མ་དྲོ་བའི་ང་ཆེ་ལུ་ནག་འདི་བའི་ཡུལ། རྡོ་འདིས་སུ་མ་དྲོ་བའི་ང་ཆེ་ལུ་ག་ར་ལུ་ནག་འདི་བའི་ཡུལ། ཏཱ་ཤི། ང་ཆེ་གི། རྫ། འདིས་རྫ་མུ་གླིང་འདི་ནི་ནག་ནག་ལུ། ང་ཆེ། རྫ་མུ་གླིང་ནག་ལུ་ནག་མ་ས་མེད་གི། ད་རེ་ནག་པ་སྟག་འདིས་ཧོམ་འདག་ལུ། ད་རེ་མ་ཨིན་རྡི་ཡ་ལས་སྒོ་བཙུགས་འདི་ལྟ་བུ་རུ་བྱེད་པ་བྱིན་ག་ཏུ་ལུ་འདིས་སུ་མེད་གི།

མ་གི་ན་མ་སེ་མེ་གི་འདི་ཁ་ལུ། ཉ་གི་པོ་ཀོ་འདི་ཚོ་ཀུ། ཉ་འདི་ཚོ་སེག་འདི་བའི་ཙོང། དེ་ལས་རོ་ཕྱི་འདི་ཚོ་ཙོང། འདི་ཟི་མེ་གི་དུ་འདི་ཁ་ལུ། དེ་ལས་སུ་ཉེ་སྣ་མི་འདི་ཚོ་ན་མ་སེ་མེ་གི་མ་གྲོ་མ་གྲོ་གི་ན་མི་འདི་ཚོའི་ཁ་ར་གུ་འདི་བའི་དུང་བས། དེ་ར་བའི་ཚོ་ཚོ་རུ་ང་ཅི་འབྲུག་རྒྱལ་ཁབ་ན་ན་ལུ། འདི་ཟི་མེ་གི་སོས་ཉ་ཅ་མི་མཐོང་ཅི་ག། ང་ང་ཅི་གི་བྱ་བྱེད་མ་མཐོང།

འདི་རྫུན་མེད་ཀྱི་མནོ་བསམ་མ་འདྲ་བོ་གཅིག་ཁོང་གི་སེམས་ཁ་ལོ་ལ་ལེན་ཐབས་འདིག་ན། ཁོང་གི་དེབ་སྐྱེལ་འདིག་པས་ཁོང་གི་བཙོན་འགྲུག་སྐྱེལ་འདིག་པས་སྐྱོན་ཆོ་ཆུའི་ག་ཅི་སུ་ནི་དབྱིངས་ན་མནོ་བསམ་བཏང་འདིག་པས་ཆོས་ཀྱི་སྐུ་འདི་ལ་འོང་སོབ་ཁོང་གར་བཟོ་འདིག་ན་འདི་སྨན་ལམ་འདི་ཡེ་ཤུ་ཀྱི་ཚེ་མདའ་ཞུ་ནི་ཨ་མེན། དོན་དུ་རང་ཉིད་ཀྱི་གཉེན་སེམས་པའི་བྱམས་དང་བུན་སེམས་འདི་ཚུགས། ང་གཅིག་གིས

དགུ་དྭངས་མ་ར་ཆེ་ག་ར་གི་ལས་གཞོམ་པའི་རྦད་དུ་ཡོད་ག་མི་ག་འདི་ཚོས་ག་ར་དགུ་དྭངས་མ་གི་སྐྱོན་བརྗོད་གི་ཀ་ན་མི་གི་འདིས་མེ་གི promise ནི་ང་ཅི་ག་ར་ལོ་ན་དེ་བའི་ཡུལ་ཁོ་གི་སེམས་གི་ནང་ན་ལེ་ར་ང་ཅི་ག་ར་ལོ་ན་དེ་བའི་ཡུལ་ད་ཨང་གསུམ་ལེ་མ་ཆེ་གི་རྟགས་དེ་འཇོག་ད་ལུ་ག་དེ་ར་ས་འཛམ་བུ་ན་ལུ་ཡུལ་རུ་ར་ཆེ་གི་བསྟོད་པ་ཕུལ་དུ་བརྗོད་སུབ་འོང་ད་སྟོབས་སྐྱོན་བརྗོད་ག་ར་གི་ང་ཅི་ལུ་ན་དེ་བའི་ཡུལ་འདིས་མེ་གི་ཨ་ལུ་དེ་ཚོ་ལུ་ང་ཅི་གི་འདིའི་ལུས་རྒྱུ་དུས་གཤེགས་བསྡུས་པའི་ཁོང་ལོ་བྱིན་གོ། ཁོང་མ་བྱིན་ལོ་ཆོས་ཅི་ཨ་ང་ཅི་ཧ་མ་གོ་བ་སེ་འདི་ཨ་ཡི་ཨ་པལ་གི་འདི་སུ་མེད་གི་སྐྱོན་འདི་ཚུ་ཆེ་ལུ་ནང་ཡང་ཅི་པན་འདི་སུ་མེད་གི་ཆེ་ར་གི་ཕམ་པིན་ཆ་ཆ་རོ་དོ་ཚོ་ལུ་ཆེ་གི་མ་ལབ་རོ་ཆི་བས་ཅིན་ཆེ་ར་གི་ཨལ་འདི་ཚུ་གི་ལོག་ཆི་ལོག་ཆི་ར་ཆེ་ལུ་ལབ་འདི་པའི་ཧོང་ད་ཨང་བཞི་ལེ་མ་ཆེ་གི་ཏག་འདི་འཇོག་ད་ལུ་འདི་ཨ་པ་ལུ་ལ་པི་མེན་ཨའི་ལུ་ལ་པི་མེན་སེ་ཆེ་གི་འདི་ནོ་ས་མ་ཏང་པ་ལུ་ལས་གཞོམ་བྱིས་པས་རང་གི་ཨ་ལུ་གཅིག་ལུ་ཨ་ལུ་བཀྲ་མ་ཤིས་པ་ར་ཡོད་རུ་ར་ཁེ་མི་ནུ་ད་ཨ་ལུ་འདི་ལུ་ཆིག་གི་བཀྲ་མ་ཤིས་པའི་འདུག་སེ་ལབ་ནི་མིན་མེད་ཆོས་གི་ལགས་ག་དེམ་ཆིག་ལས་གཞོབ་བེ་རུ་ར་གནམ་ས་ལགས་འདི་གནམ་ས་མེད་གི་ལས་གཞོམ་བྱིས་པའི་གོ་བེ་སེ་ཆེ་གི་ལོག་ཆིག་ལོག་ཆིག་ར་ཨལ་འདུ་ཚུལ་བསྟན་འདི་འཇོག་གོ།

འདི་ལ་ལན་ཐབས་འདི་རྦད་དེ་བྱེད་མི་རུང་བྱས་པས་ཅིན་དེ་ལས་པའི་ལྕམ་ཆེ་ཨ་ལྡུ་ཚོའི་ངག་ལུས་རྣམ་སྲས་ལས་བྱམས་བསྟན་འདི་བས་བརྗོད་སོ། དེ་དུས་སུ་མའི་ཨ་ལུ་དེ་ཚོ་ལས་བྱེད་ར་གི་སེམས་ཚུགས་འདི་བས་བྱེད་ཀྱི་ཨ་ཡི་ཨ་ཕ་འདི་ག་ལྟེམ་ཅི་བྱས་ལུས་རྣམ་སྲས་མའི་གི་ལས་བྱམས་རྦད་དེ་ཧི་རུ་ར་བྱེད་ཀྱི་ཕ་ལུས་རྣམ་སྲས་མའི་བཟོད་པས་མ་པལ་ར་རྦད་ནི་མི་ཡིན་སེ་ལ་བའི་ལུས་ཆུ་བྱེད་ག་ར་ཧ་གོ་འདི་བས་ཡུལ་དེ་ད་ཨ་མ་ར་ང་བྱེད་ཀྱི་སྐྱོན་བཅོས་བཀག་གི་ནང་བཞིན་བྱེད་ཀྱི་རྟ་འདི་ཧོམ་ད་ལུས་ང་བྱེད་ཚུལ་ལུས་བསླབ་འདི་ཧོ་མི་གོ་ལས་བས་ང་བྱེད་ལུས་རྣམ་སྲས་མའི་གི་སྐྱོན་བརྗོད་བཀའ་གི་ནང་བཞིན་ང་ཅག་གི་རྟ་བོ་ར་ལུ། དྭངས་མ་ར་ང་ཅག་གི Promise དང་པོ་ར་ག་ཅི་ཡིན་མོ་སི་ལབ་རུ་ཅི་བས་ཅིན་ང་ཅག་ཚོས་ལུ། ཨའི་ཨ་ཕ། ང་ཅག་ཚོས་གི་མིང་གཏམ་བཞག་ནི་གི་དོན་ལུ། འདི་ཚོའི་སྐོར་ལས་ཨ་ལུ་འདི་ཚོ་ལུ་ལ་ལན་ཐབས་གོ་སི་ལབ་པའི་ལུ་ཅུ་ཧ་གོ་དེ་བས་ཡོད་དེ་དེ་སུ་མེད་གི་ཨ་ལུ་འདི་ཚོས་གི་ནམ་ཕྱི་ར་བེ་རུ་ཨའི་ཨ་ཕ་ལུ་ར

ང་བཅས་ཚོ་གི་ལོག་ཅི་ལོག་ཆི་ར་ང་བཅས་གི་ཆལ་ལུ་ད་བེ་དི་བེ་ཡུ་དེ་ད་བེའུ་ད་ཐུན་དི་བེ་ཆས་གི་ཨ་ཁོ་གི་ལོག་ཅི་ལོག་ཆི་ར་ང་ཆལ་ལུ་ད་བེའུ་མེ་སེ་དེ་བེ་ཁུ་ཤ་ནི་མེ་མེ་ང་བཅས་གི་ནམ་ཆི་ར་བེ་རུ་ང་བཅས་ཚོ་གི་སེམས་གི་ན་ན་ལ་ར་ང་ཆལ་ལུ Training ང་བཅས་ཚོ་བྱང་བ་ལེན་དེ་གི་དོན་ལུ་དུས་སུ་མེ་གི་ང་ཆལ་ལུ་ཀ་ན་དི་བེ་དུ་དེ་ཀ་ནམ་ད་ཐུན་དི་བེ་དི་གི་ནང་ཤིང་ང་བཅས་གི་ལ་ལན་ཐབ་དི་ཇོ་རུ་ཆི་བེ་ཅིན་ན་མ་སེ་མེ་གི་བྱི་ལབ་ཀུ་བྱི་ལབ་ང་བཅས་ཚོ་ག་ར་ལུ་ཐོབ་ཚེ།